དཔག་ཚད་རིམ་གྱིས་རིག་པ། དེ་འདྲ་ཡིན་ཚེ་ང་རང་ཚོ་དགེ་བ་དང་མི་དགེ་བ་གཉིས་ཀྱི་ནང་ནས་མི་དགེ་བ་སྟོབས་ཆེ་གི་ཡོད་པ་དང། སྡིག་པ་མི་དགེ་བའི་ལས་ལ་སྐྱེ་བ་ཐོག་མ་མེད་པ་ནས་ང་རང་ཚོ་གོམས་གཤིས་ཆེན་པོ་ཡོད་པ་དེ་རང་གིས་རང་ལ་བརྟགས་ནས་ཧ་གོ་གི་རེད་པ་སོ་སོ་སོ་སོའི་སེམས་དེ་དགེ་བ་བྱས་ཏེ་དཀའ་ལས་ཁག་འདུག། སྡིག་པ་བྱས་ཏེ་དཀའ་ལས་ཁག་འདུག། དེ་སོ་སོ་ལོང་ས་མྱོང་ཐོག་སྒོ་ནས་བས་ང་རང་ཚོས་ཤེས་ཐུབ་ཀྱི་རེད་པ། ཨ། དེ་འདྲ་ཡིན་ཙ་ན་དགེ་བ་དང་མི་དགེ་བ་གཉིས་ནང། མི་དགེ་བའི་སྡིག་པ་མི་དགེ་བའི་ལས་དེ་སྟོབས་ཆེ་ཙ་སོང་ན་ངན་སོང་གསུམ་ལ་མ་གཏོགས་འགྲོ་ས་མེད་པ་དེ་སངས་རྒྱས་ཀྱིས་གསུངས་རེད་ཀོ་ལས་འབྲས་བསླུ་བ་མེད་པ་ཟེར་རེད་སངས་རྒྱས་ཀྱིས་བཟོས་པ་ཡོད་མ་རེད། སངས་རྒྱས་བྱང་ཆུབ་སེམས་དཔའ་ཚོ་མི་གཅིག་ནས་ཡར་ཐར་རོགས་བྱེད་ན་སང་སོང་ན་མི་མི་གཅིག་ནས་ངན་སོང་གི་སྡུག་བསྔལ་མྱོང་མི་དགོས་རོགས་བྱེད་ན་སང་སོང་ན་མི་ཐུགས་ལ་དེ་ཡོད་རེད་དེ་སངས་རྒྱས་ཀྱི་ནུས་པ་དེ་ལས་རང་གི་ལས་ཀྱི་རྣམ་པར་སྨིན་པ་དེ་སྟོབས་ཆེ་རེད། རང་གི་ལས་ཟེར་གྱི་དེ་ནུས་པ་ཆེན་པོ་རེད་ར་བས། ལས་ཀྱི་རྣམ་པར་སྨིན་པ་བསམ་གྱིས་མི་ཁྱབ་པ་ཟེར་གྱི་རེད་པ། དེ་ཡིན་ཙང་ལས་ཟེར་གྱི་དེ་སངས་རྒྱས་ཀྱི་ཕྲིན་ལས་ཟེར་གྱི་དེ་ག་རེ་ཁོ། སྟོབས་ཆེ་ག་རེ་ཟེར་ན་ལས་དེ་སྟོབས་ཆེ་མཆོག་ཏུ་གྱུར་པ་རེད། སྲས་སངས་རྒྱས་ཀྱིས་ཐབས་ཤེས་ཟད་པ་རེད་པ། སོ་སོས་སྡིག་པ་མི་དགེ་བའི་ལས་མང་པོ་བསགས་པ་ཡིན་ན་སངས་རྒྱས་ཀྱིས་ནི་སྙིང་རྗེ་དྲག་ཅིག་དགོངས་ནས་བཞུགས་གནང་མ་གཏོགས་ངན་སོང་དུ་ཡར་འཐེན་ཡས་ཀྱི་ཐབས་ཤེས་ཁྱོན་ནས་ཡོད་མ་རེད། དེ་འདྲ་ཡི་ཐབས་ཤེས་ཅིག་ཡོད་ན་ད་སྔར་སངས་རྒྱས་གྲངས་མེད་བྱོན་ཚར་རེད།

ད་ཁོ་དེ་ན་མར་སྐྱེས་ཙ་སོང་ན། ཕན་ཚུན་དམྱལ་བ་པའི་སེམས་ཅན་ཕན་ཚུན་བས་མཚོན་ཆ་གིས་བས་བསད་རེས་བྱས་གཏོར་རེས་བྱས་མ་གཏོགས་ཁོང་ཁྲོ་ཚ་པོ་བྱས་ནས་ཕར་ཚུར་གནོད་འཚེ་བྱེད་ཀྱི་མ་གཏོགས། སེམས་བྱམས་པོའི་སྒོ་ནས་གནས་ཡས་ཟེར་གྱི་དེ་བསྡུ་བུ་ཅི་ཡང་མེད་དམྱལ་བ་ཡང་སོས་སོས་ཏེ། དམྱལ་བ་བརྒྱད་ཡི་ནང་ནས་གོང་དཀར་བས་ཡང་ཤོས་ཐོབ་བས། སླ་ཤོས་འདྲ་མིན་དེ་དེ་རེད་དེ་དེ་ལ་བས་མར་སྐྱེས་མ་ཐག་པ་ལམ་སང་རང་གི་ལག་པ་ན་ལས་ངན་གྱི་མཚོན་ཆ་དེ་བྱུང་སྟེ་མཚོན་ཆ་ཡི་མེ་བཞི་མ་གཅིག་ལ་ཕར་འཛུགས་ཡས་དང་མེ་བཞི་མ་གཏོར་ཡས།

ཉི་མ་གཅིག་པོ་དེས་ད་ག་རང་བརྩིས་ནས་ཟླ་བ་གཅིག་ཟླ་བ་གཅིག་དེ། ཟླ་བ་བཅུ་གཉིས་ལ་ལོ་བརྩིས་པའི་རང་ལོ་ལོ་ལྔ་བརྒྱ་ཐུབ་པ་ནི། དེ་བྱས་ཡོང་དུས་ང་རང་ཚོ་མི་ལོ་ལ། བགོ་བཤའ་བརྒྱབ་པ་ཡིན་ན་དམྱལ་བ་ཡང་སོས་པ། ཟེར་གྱི་དེ་གི་ཉི་མ་གཅིག་གིས་ང་ཚོ་མིའི་ལོ་དེ་འབུམ་ཕྲག་དགུ་བཅུ་ཐམ་པ་ཡོད་འབུམ་ཕྲག་དགུ་བཅུ་ཐམ་པ། ཨོ་དེ་འདྲ་བྱས་བྱས་ནས་ལོ་ལྔ་བརྒྱ་བར་དུ་བསྡད་དགོས་རེད། ཨཱ་བཟོད་ཐུབ་དྲུམ་དེ་ག་བ་ཡོད། ད་དེ་ལས་ཀྱང་དམྱལ་བ་ཐིག་ནག་ཟེར་གྱི་དེ་ལྡབ་འགྱུར་ལས་སྡུག་བསྔལ་ཆེ་གི་རེད། དབྱེ་བའི་ཐེག་ན་ལས་ཀྱང་འདུལ་སྦྱོང་ཟིན་གྱི་དེ་འཆི་གི་རེད། འདུལ་སྦྱོང་ལས་ཀྱང་ངོམ་པའི་ཟིན་གྱི་དེ་འཆི་གི་རེད། ངོམ་པའི་ལས་ངོམ་པའི་ཆེན་པོ། ངོམ་པའི་ཆེན་པོ་ལས་ཀྱང་ཚ་བ། དེ་ལས་ཀྱང་རབ་ཏུ་ཚ་བ། དེ་ལས་ཀྱང་མནར་མེད་རེད། འོ་ཙི་ཙི་སྐྲངས་ཏེ། སྡུག་བསྔལ་བདག་བདག་བདག་མང་པོ་བྱས་ནས་འཆི་འགྲོ། འོ་དེ་འདྲ་བྱས་ནས་ནི་སྙིང་ལ་ཚ་སྙམ་འདི་དགོས་ཞེས་སོང་ན་ང་ཚོ་བཟོད་གླགས་ཡོད་རེད་པས་བཟོད་གླགས་སྐྱོན་ཡོད་མ་རེད།

ད་དེ་ཚོ་ལ་སྡུག་བསྔལ་འདྲ་མི་འདྲ་མྱོང། འཇིགས་པ་འདྲ་མི་འདྲ། སོ་སོ་སོ་སོའི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཡང་སྡུག་བསྔལ་རྣམ་པ་སྣ་ཚོགས་ཡོད་མོད་ཀྱང། ལྕགས་བསྲེགས་ཀྱི་ས་གཞིའི་མེའི་འཕྲོ་སྐོང་བ་དེ་སྐད་ཅིག་ཚང་མ་ཙམ་གྱིས་ཤེས་པ་རེད། དམྱལ་བ་མནར་མེད་ཟེར་གྱི་འདི་ཡིན་ན་སྡུག་བསྔལ་གྱིས་མནར་བས་མི་མནར་བའི་སྐབས་མེད་པ་ཡིན་ཙང་དམྱལ་བ་མནར་མེད། སྡུག་བསྔལ་གྱིས་མི་མནར་བའི་སྐབས་བས་སྐད་ཅིག་ཅི་ཡང་མེད་པ་བྱས་ནས། ལུས་དང། དམྱལ་བའི་གྱི་མེ་གཉིས་པོ་དེ་ངོ་དབྱེར་མེད་དུ་གནས་འདི་སྐད་ཅིག་ལ།

ཆེས་མཆུ་ཏོ་མེད་དུ་སླེབས་པས་ནང་གི་ན་ཚ་ནད་རིགས་རྣམ་པ་སྣ་ཚོགས་དེ་འདྲ་ཡོད་འགྲིག་གི། ཨ་དེ་འདྲ་དང། ཨ་ད་ང་ཡི་ཅེས་བྱས་ནས་དམྱལ་བའི་གྲངས་ངེས་ཟིན་ཡིན་ཏེ། ཚང་མ་ཐང་ཆེན་རྗེས་སྤུ་དེ་ལ་ཐུ་མོས་བསྣམས་ཏེ་དབུ་ལས་ཆབ་རོམ་བུང་ཡོད་ཚུད་པ་ཟེར། འཁྱགས་པ་བས་ཆབ་རོམ་རྒྱབ་ཅིག་ནས་ཆུ་ནི་བཞི་ཡབ་མེད་ཀི་གི།

བ་བརྒྱ་བྱས་ནས་མི་གཡོ་བའི་སེམས་ཀྱིས་ཚེ་དགུ་བཅུ་སྟོང་ཡང་མེད་པར་མུན་པ་ནག་པོ། གེ་ཁའི་མཐོང་བས་མུན་པ་རང་གི་ལག་པ་བརྐྱང་བསྐུམ་སོགས་ལ་མི་མཐོང་གི། འོ་ན་མུན་པ་ནག་པོ། སྟེང་ནས་ཡིན་ན་ནི་ཁ་བ་བུ་ཡུག་འཚུབ་པ་ཟེར། ཁ་བ་བུ་ཡུག་འཚུབ་པ་བས་ལྷགས་པ་གྲང་མོ་དེ་ནི་རྒྱག་ཡས་དང་ནི་ཁ་བ་བུ་ཡུག་དང། འོ་དེ་འདྲ་བྱེད་ཅེས་ནི་བས། སྡུག་བསྔལ་རྣམ་པ་སྣ་ཚོགས་བྱས་ནས་འདི་ཚོ་མྱོང་བསྡད་ཀྱི།

རང་ཉིད་དེ་ན་སྐྱེ་ངེས་ཡིན་པ་དང་རང་ཉིད་སྐྱེས་ཚར་བའི་མྱོང་སྟོན་བྱས་ནས་ནི་སྒོམ་དགོས་རེད། དམྱལ་བ། སྡུག་བསྔལ་ལ་སོགས་པ་དེ་ཚོ་དོན་དུ་ཡང་སོ་སོ་རང་དེ་ནི་འགྲོ་ངེས་ཡིན་པ། འགྲོ་ངེས་ཡིན་པ་དཔེར་ན་ཐག་བཅད་ཐུབ་རུང་བ་ག་རེ་ཟེར་ན་རང་གི་ལས་དེ་ལྟ་བུ་རྒྱུད་ལ་ཡོད་པ་ཡིན་ན། དེ་ནི་ལས་དེའི་འབྲས་བུ་དེ་སྨིན་ངེས་ཡིན་པ་ཐག་ཆོད་དུ་རུང་བ། ཨ། དེ་འདྲ་ཡིན་ས་དམྱལ་བའི་སྡུག་བསྔལ་དེ་ཚོ་བསམ་དུས་ཀོ་ལ་ལྟད་མོ་ལྟ་དེ་དེ་འདྲ་མ་ཡིན་པར་རང་ཉིད་དེ་ན་སྐྱེ་ངེས་ཡིན་པ་དང་དངོས་སུ་སྐྱེས་ཚར་བའི་མྱོང་ལ་སོགས་པ་ཚུར་སྟོན་བྱེད་ནས་སྒོམ་དགོས་རེད། དེ་ནང་བཞིན་ཉི་ཚེ་བའི་དམྱལ་བ་རེད་ཨ་ནི་ཡི་དྭགས་ལ་སྐྱེས་པ་ཡིན་ན་ཡི་དྭགས་ཀྱི་བཀྲེས་སྐོམ་གྱི་སྡུག་བསྔལ། ངལ་འཇིགས་ཀྱི་སྡུག་བསྔལ། དེ་ནས་གཅིག་གིས་གཅིག་ཐུལ་ཚུལ་བཤད་ཡས་དེ་འདྲ་གྱི་སྡུག་བསྔལ། ཨ་ནི་ཡི་དྭགས་བཀྲེས་སྐོམ་བྱེད་སྐབས་དཔེར་ན།

ཟ་མ་མདོག་མདོག་ལ་སོགས་པ་དེ་འདྲ་ནི་མ་མཐོང། ཆུ་བོ་གཙང་པོ་ལ་སོགས་པ་ཐག་རིང་པོ་ནས་མཐོང་དུས་ཀོ་ལ་དེ་འཁྲིས་ལ་སླེབས་དུས་མཐོང་ཡ་ཡོད་མ་རེད། དཔེར་ན་ང་རང་ཚོ་ཡི་དྭགས་ལ་སྐྱེས་ཀྱི་ཡི་དྭགས་ཅིག་ཡོད་པ་ཡིན་ན། ད་ལྟ་དེ་ནང་ལ་ཆུ་དེ་ཕ་རྒྱས་འགྲོས་པ་ཡིན་ན་ཆུ་མིག་གིས་མཐོང་ཡ་ཡོད་མ་རེད་ལ་ཆུ་ལ་ལོངས་སྤྱོད་ཡ་ཡོད་མ་རེད། ཁོ་ཁ་སྐོམ་སྟེ་བསྡད་དེ་མ་གཏོགས་ག་གེ་ཡོད་མ་རེད། ཁོ་ལས་ཟིན་ནས་དེ། རྣམ་པ་སྣ་ཚོགས་ཤིག་སྤེལ་འོང་དེ་མཐོང་ཚུལ་མི་འདྲ་རྣམ་པ་སྣ་ཚོགས་ཤིག་མཐོང་དགོས་རེད་བ། ང་ཚོ་མི་ལ་ད་ལྟ་ཆུ་འདུག་ཆུ་མཐོང་ཡས་ཡོད་པ་དེ་ཆུ་མཐོང་ཡས་ཀྱི་ལས་དང་ལྡན་པ་ཡས་ས་ལྷ་ཡིན་ན་ཡང་ནས་དེ་ལས་ལྷག་ཟེར་ཅིག་ནས་ང་ཚོས་མཐོང་འདུག་ཀྱི་ཆུ་རང་དགའ་བ་དེ་རང་དགའ་མ་ཡིན་པ་བདུད་རྩི་དེ་འདྲ་མཐོང་དགོས་བ་རེད། དེ་ནས་ཡི་དྭགས་ལ་ཚ་གྲང་གི་སྡུག་བསྔལ་ཟེར་ཡིན་དུས་དཔེར་ན་དཔྱིད་ཁ་ཡི་དུས་ལ་སླེབས་དུས་ཀོ་ལ་ཟླ་བའི་རེག་བྱ་དེ་ཡང་ཚ་རུ་འགྲོ་ཡས་དེ་འདྲ། ད་ནི་དགུན་ཁ་སླེབས་དུས་ཀོ་ལ་ཉི་མའི་རེག་བྱ་དེ་ཡང་གྲང་རུ་འགྲོ་ཡས། དེ་འདྲ་སྔོན་སོང་དུ་ང་ཚོ་ད་རེ་སོང་ཉེ་ནས་ཡོང་ཡས་འདུག་བ། ལོ་འབའ་ཁ་ཆེ་ཁ་ཆེ་ཡང་སླེབས་དུས་ཀོ་ལ

དགུན་ཁ་ཡིན་ན་དེ་ལས་ཀྱང་གྲང་འདུས་ཡོད་དེ་འདྲ་ཆགས་དགོས་རེད། ད་ཡི་དྭགས་ལ་སྐྱེས་པ་ཡིན་ན་ནི་སྐྱིད་ཡས་ག་ཡང་ཡོད་མ་རེད། ཡི་དྭགས་ནི་སྐྱི། ཡི་དྭགས་བལ། ཡི་དྭགས་བཟའ་ཚང་གཉིས་ཡོད་པ་བྱས། ཨ་མ་དེ་ནང་ལ་ལུས། ཨེ་ཁྱོ་ག་དེ་ལྟོ་འཚོལ་ག་སོང་འཛམ་བུ་གླིང་ལྟོ་འཚོལ་ག་སོང་ལོ་བཅུ་གཉིས་བར་དུ་བཙལ་དུས་ཀོ་ལ་མི་ཡི་སྣབས་རྟུག་གཅིག་མ་གཏོགས་ག་གེ་རག་མི་འདུག་གོ་མི་ཡི་སྣབས་རྟུག་དེ་ནི་བཟོ་བཟོ་ཅིག་ཉར་ནས་རེད་དྲ་བྱས་ན་འདྲི་བྱས་ནས་བལ། རྩ་ཆེན་པོ་ཅན་ནས་མྱངས་ནས། ཡང་དེ་བར་དུ་ལོ་བཅུ་གཉིས་རིང་ལ་ཁོ་ལྟོ་འཚོལ་ག་འགྲོ་ཟིན་བར་དུ་རང་གི་ཆུང་མ་དེས་ཡི་དྭགས་བུ་བུ་ཕྲུག་ལྔ་བརྒྱ་ཐམ་པ་གཅིག་སྐྱེས་ནས་བུ་ཕྲུག་ཁོ་ནག་ཚོ་མང་ཚོགས་ཀྱི་གྲོད་ཁོག་ལྟོགས། ཨ་མ་དེ་གྲོད་ཁོག་ལྟོགས་ཟ་ཡ་མེད་པ་ཅན་དེ་འདྲ་བསྡད་ཟིན་ནས། མཁས་གྲུབ་སངས་རྒྱས་ཡེ་ཤེས་གཏོར་མ་གཏོར་ག་ཕེབས་དུས་སྐོར་ལ་མཁས་གྲུབ་སངས་རྒྱས་ཡེ་ཤེས་ལ་ལན་བསྐུར་བྱས་ནས། ང་ཡི་ཁྱོ་ག་དེ་ནི་འཛམ་བུ་གླིང་ལྟོ་འཚོལ་ག་ཕྱིན་ནས་ལོ་བཅུ་གཉིས་རེད་ཟིན་ད་ལྟ་མར་ཡོང་གི་མི་འདུག། ང་ཚོ་ཡང་ནི་བུ་ལྔ་བརྒྱ་ཐམ་པ་བུ་ཕྲུག་ལྔ་བརྒྱ་ཐམ་པ་སྐྱེས་སོང། ང་ཚང་མ་ཚང་གཅིག་པའི་གྲོད་ཁོག་ལྟོགས་བྱས་ནས། བཀྲེས་སྐོམ་གྱི་སྡུག་བསྔལ་བཟོད་གླགས་མེད་པ་གཅིག་ནས་དངོས་སུ་མྱོང་བསྡད་དུས། ཡི་དྭགས་སེང་སྟེ་ཟ་ཡ་མེད་ནི་ལྟོགས་ཤི་ཐེབས་དྲུག་ཅེས་ག་རེ་བྱས་པའི་ནི་ཤི་བའི་ལོགས་སུ་གྱུར་ཡོད་མོད། ག་ཚོད་གྲོད་ཁོག་ལྟོགས་ནས་ཁོ་ལས་ཀྱི་རྣམ་པར་སྨིན་པ་མ་རྫོགས་ཀྱི་བར་དུ་ཤི་ཡི་མ་རེད། ང་ཚོ་མི་ཡིན་ན་ཉི་ཟླ་བ་གཅིག་ཙམ་གཅིག་དང་ཉི་མ་བཅོ་ལྔ་ཉི་ཤུ་ཙམ་གཅིག་བསྡད་བསྡད་པ་ཡིན་ན་ཁོ་ཤི་འགྲོ་རེད་པ་ཡི་དྭགས་ཤི་ཡི་མ་རེད་པ་ཁོ་ག་ཟེ་པས་ལྟོ་བའི་སྡུག་བསྔལ་དེ་དང་བཀྲེས་པའི་སྡུག་བསྔལ་དེ་ག་ཟེ་མྱང་དགོས་ཀྱི་ནོ་མྱང་ན་མ་ཐུག་ཁྱོད་ནི་ཤི་ཡི་མ་རེད་པ། ཡང་སྐྱེ་འགྲོ་སངས་རྒྱས་ཡེ་ཤེས་ཡར་ལེགས་བཀོད་བྱས་ནས་སྐྱེ་འགྲོ་སངས་རྒྱས་ཡེ་ཤེས་མ་ཡང་རུ་གྱིས་རང་གི་ཆོ་ག་དེ་ལ་དེ་རང་ལབ་རེ་ཞིག་ཟེར་ཡང་ན་སྐྱེ་འགྲོ་སངས་རྒྱས་ཡེ་ཤེས་ཡི་དྭགས་མང་པོ་རེ་དྲག་ཡོད་རེད་ང་ངོ་ཤི་གི་མ་རེད་ཟེར་ཡང་རྟགས་ཚད་དེ་ནས་ཀྱི་མི་ཡ་ཀྱི་ཞྭ་ར་ཡི་ཀྱི་དེ་ནས་ཀྱི་ཡོད། ཡི་དྭགས་དེ་འདྲ་ཅིག་ཡོད་ནི་དེ་འདྲ་ཅིག་མཐོང་སོང་ན་ལབ་རོགས་བྱེད་ཟེར་ལན་བསྐུར་ནས་ནི་མཁས་གྲུབ་སངས་རྒྱས་ཡེ་ཤེས་གཏོར་མ་གཏོར་ནས་བསྡད་དེ་དེ་ཡི་དྭགས་མང་པོ་ཅིག་ཧབ་ཐོབ་རྒྱབ་ནས་ཡོང་གི་རེད་པ་ཧབ་ཐོབ་རྒྱབ་ནས་ཡོང་དུས་ཁོ་ལ། དེ་འདི་ཡི་དྭགས་སྐྱེས་བུ་དེ། ད་ལྟ་ལན་བསྐུར་བྱེད་ཆུང་མ་དེའི་ཁྱོ་ག་དེ་སླེབས་ནས། ཁྱེད་རང་དེ་འདྲ་ཅིག་ཡིན་པས་ཟེར་ཏེ་ཡིད་བསྲིངས་ལ་ཡིན་པས། ཁྱེད་རང་གི་བུ་ཕྲུག་ལྔ་བརྒྱ་སྐྱེས་པ།

འོ་དེ་འདྲ་ཅིག་བསྡད་དགོས་ཀྱི་རེད། ཨ་འགའ་ཞིག་འགའ་ཞིག་ལོ་ཉི་ཤུ་རྩ་ལྔ་རེ་དེ་སྐོར་ལ་ཆུ་ཐིགས་པ་གཅིག་ཁ་ལ་མ་རག་བྱས་ཨ་བསྡད་དགོས་ཡོད་དེ་འདྲ། ཨ་མ་དགེ་ཚུལ་ཚུལ་སྐྱེས་ཟེར་མཁན་དེའི་ཨ་མ་ཡི་དྭགས་ལ་སྐྱེས་བྱས་ནས་དགེ་ཚུལ་ཚུལ་སྐྱེས་གཏོར་མ་གཏོང་དུས་སྐོར་ལ་ཨ་མ་དེ་ཡི་དྭགས་འཇིགས་སུ་རུང་བ་ཞིག་སྐྱེས་བྱས་ནས་ཨ་ནི་དགེ་ཚུལ་ལ་གཏོར་མ་སློང་ག་ཡོང། ཨ་དགེ་ཚུལ་ཡི་དྭགས་དེ་མཐོང་བ་ཡིས་ཞེད་ཐག་ཆོད་བྱས་ནས་བྲོས་བྲོས་ཕྱིན་འདུག་ག། བྲོས་ཕྱིན་དུས་ཨ་མ་དེ་ཁ་གྲགས་ནས་ཁྱེད་རང་མ་བྲོས། ང་ཁྱེད་རང་གི་ཨ་མ་ཡིན་ཟེར་དེ་འདྲ་ལོ་རྒྱུས་དེ་འདྲ་བྱུང་བ་རེད་པ། ང་ཁྱེད་རང་ཨ་མ་ཡིན། ཡང་ཁྱེད་རང་ག་འདྲ་བྱེད་ཟེར་ཟེར་ཏེ་ང་ཤི་བྱས་ནས་ནི་ཡི་དྭགས་ལ་སྐྱེས་ནས། ད་ལོ་ཉི་ཤུ་རྩ་ལྔ་རེད་ཚར་ཏེ་ཆུ་ཐིགས་པ་གཅིག་རག་གི་མི་འདུག་ཟེར། ཨ་ནི་དགེ་ཚུལ་དེ་རང་གི་ཨ་མ་ཡིན་ཙང་ཞེ་དྲག་སྙིང་རྗེ་རེད་པ་སྙིང་རྗེ་བྱས་ནས་ནི་ཐབས་ཤེས་རྣམ་པ་སྣ་ཚོགས་བྱས། ཐབས་ཤེས་རྣམ་པ་སྣ་ཚོགས་བྱས་བྱས་ནས་སངས་རྒྱས་དགེ་འདུན་དང་བཅས་པ་དེ་ཚོ་ལ་ཕྱག་འཚལ་བྱས་བཤགས་པ་ཕུལ་བྱས་དེ་འདྲ་བྱས་བྱས་ནས་ནི་དེ་ནི་ཚེ་འཕོས་བྱས་ནས་ཡི་དྭགས་མཐུ་རྩལ་ཆེན་པོ་ཅིག་ལ་སྐྱེས་ནས་ཡི་དྭགས་མཐུ་ཆེན་ཅིག་ལ་སྐྱེས་ཡིན་པས།

ཨེ་ན་དགེ་ཚུལ་དེ་རང་གི་ཨ་མ་ཡི་ས་ཐག་ཤེས་ཆོད་མེད་ཀྱི་ཨེ་ནའི་བཙན་དབང་བྱེད་ཀྱི་ནས་རས་ཡོལ་གྱི་འཕྲོག་ནས་ཡར་ཁྱེར་འོང་ནས་སངས་རྒྱས་དགེ་འདུན་དང་བཅས་པ་ལ་ཡར་ཕུལ། ཡར་ཕུལ་ནས་དེ་བྱེད་དེ་ཀོ་ལ་ཡི་དྭགས་དེ་ཨེ་ནའི་སེར་སྣ་ཆེན་པོ་ཞེ་དྲག་ཡིན་ཙང་ཉི་མའི་སྐོར་ཡར་ཕུལ་དེ་ཀོ་ལ་ཚེ་ནག་རྐུ་མ་རྐུ་མ་རྐུས་འཁྱེར་འགྲོ། ཡི་དྭགས་ཨ་མ་དེ་འཁྱེར་འགྲོ། ཡར་མ་འཁྱེར་འགྲོ། དེ་མ་དེ་འདྲ་ཐེངས་མ་གསུམ་གྱི་བར་དུ་བྱེད་དེ་རྩ་ནས་དེ་བྱེད་རུ་མ་ཆེ་བྱ། ཨ་མ་དེ་བསླུས་མ་གཏོང་བྱ། ཨེ་ནའི་ག་རེ་བྱེད་དགོས་རེ་ས་སངས་རྒྱས་ལ་ཡར་ཞུས་དེ་ཀོ་ལ་སངས་རྒྱས་ཀྱི། གཞན་མ་ཐུབ་ཤེས་ཡོད་མ་རེད་དེ་སེར་སྣ་གིས་འོང་གི་དེ་འདྲ་བྱེད་ཀྱི་རེད། ཡིན་ཙང་རས་དེ་ཕེབས་པ་དྲལ་བྱས་ནས་ཞིབ་ཞིབ་བཟོས་བྱས་ནས་དགེ་འདུན་གྱི་གདན་ལ་ལྷན་པ་བརྒྱབ་ནས་བཞག་ཡོད་རེད། ཁོ་ཁྱེར་ཐུབ་གི་མ་རེད་བ་ལྷན་པ་ཁྱེར་བ་ཡིན་ན་ཕན་ཐོགས་གི་ཡོད་མ་རེད་བ། ཨ་ནི་དགེ་ཚུལ་དེས་ཞིབ་ཞིབ་ཅིག་གཏུབས་བྱས་ནས་དགེ་འདུན་གྱི་གདན་ལ་ལྷན་པ་བརྒྱབ་བྱས་ནས་ད་གཟོད་བཞག་དགོས་ཡོད་དེ་འདྲ་བྱུང་བ་རེད་ཟེར་ཡི་དྭགས་ལ་སྐྱེས་ཙང་སེམས་ན་སེར་སྣ་ཆེ་རུ་ཆེ་རུ་འགྲོ་གི་རེད་ཁོ། ཁོ་རྣམ་སྨིན་གྱི་སྒྲིབ་པ་དེ་ཡང་སྨིན་དགོས་རེད་བ། དེ་འདྲ་ཡིན་ན་ཡི་དྭགས་ལ་སྐྱེས་པ་ཡིན་ནའི་ང་ཚོ་བཀྲེས་སྐོམ་གྱི་སྡུག་བསྔལ་སོང་ཆུ་མི་འཁྱོག་པ་དེ་ལས་ངལ་འཇིགས་ཀྱི་སྡུག་བསྔལ་ཡོད་རེད། འཇིགས་སྐྲག་གི་སྡུག་བསྔལ་ཡོད་རེད་ཚ་གྲང་གི་སྡུག་བསྔལ་ཡོད་རེད། ཟས་བཟང་པོ་ལ་ལོངས་སྤྱོད་ཡག་དེ་ཁྱོན་ནས་ཡོད་མ་རེད་འགའ་ཞིག་འགའ་ཞིག་ལ་སྐེ་ལ་མདུད་པ་ཐེབས་བྱས་ནས། ཆུ་ཐིགས་པ་ཅིག་མར་མ་ཐར་བྱས་སྐེ་ལ་མདུད་པ་དེ་གིས་བཀག་བྱས་ནས་དེ་འདྲ་བསྡད་དེ་གོ་རེད། ཡང་ན་གྲོད་ཁོག་ལྟོགས་པའི་ཀྱི་སྡུག་བསྔལ་དེ་ཡིན་ན་ཞེ་བོ་སྐྱེས་པའི་སྡུག་བསྔལ་དེ་འདྲ་ཡོད་དེ་གི། ཡང་གྲོད་ཁོག་ནང་མེ་སྦར་ནས་ཁ་ནང་ལ་མེ་སྦར་ནས་ཡང་ཐོན་འོང་གི། འོ་དེ་འདྲ་ཡོང་གི་གོ་རེད། ཡི་དྭགས་ལས་དྲག་ཟེར་ཅིང་ང་ཚོ་དུད་འགྲོ་ལ་སྐྱེས་པ་ཡིན་ནའི་དུད་འགྲོ་ཡིན་ནའི་བྱིངས་ན་གནས་པ་ཞིག་ཡིན་ཏེ་ང་ཚོ་མིག་གིས་མཐོང་ཡག་ཡོད་མེད་པ། ཁ་ཡི་རྒྱ་མཚོ་ཆེན་པོ་དང་གླིང་ཕྲན་གྱི་བར་ནང། འོ་དེ་འདྲ་གི། མུན་པ་ནག་པོ། འོ་དེ་འདྲ་གྱི་ནང་གནས་ན་འབྲུ་ཡི་ཕུང་པོ་སྤུངས་བཞག་བཟོ་ལྟ་བུ་འདྲེས་འདྲེས་གྱིས། དབུགས་གཏོང་བས་གཏོང་བས་འོང་ཆ་མེད་པ་ཅན་གཅིག་གིས་མནན་བྱས་གཅིག་མནན་མནན་པས་རི་ནང་བཞིན་ཅིག་ཡར་སྤུངས་བྱས་ནས། རང་གི་མདུན་དུ་ག་རེ་ཡོད་པ་དེ་ག་རང་ཟ་ཡི་བྱེད་ནས། དུད་འགྲོ་གཅོད་འབུག་ཆོམ་རྒྱུག་བྱེད་གཅིག་གཅིག་ཟ་ན་ཅི་བྱ་ཁྱེད་ཀྱིས་ཁོ་རང་གི་བུ་ཕྲུག་དེ་ཁོ་རང་ཨ་མ་དེ་ཟས། ཡང་ཁོ་རང་ལ་གཅིག་གཅིག་ཟ་ན་ཡང་དེ་ཟས་མདུན་ལ་ཡོད་པ་དེ་མ་གཏོགས་གདམ་ག་ཟ་ཡ་མེད་འགུལ་སྐྱོད་གཏོང་ཡག་ཤོར་ཡོད་མ་རེད། བེ་མ་གནས་ཀྱི་ནས་འབྲུ་ཡར་སྤུངས་བཞག་ཁྱེད་ནང་བཞིན་ཅན་འགུལ་སྐྱོད་ཁྱོན་ནས་གཏོང་ཡ་མེད་ཅན་དབུགས་ཙམ་ཅིག་གཏོང་ཡ་མེད་པ་བྱས་ནས་ཨོ་ཐོག་སུ་བསྡད་དགོས་ཁྱེད་དེ་འདྲ་མུན་པ་ནག་པོ་ནང། ཡང་འགའ་ཞིག་འགའ་ཞིག་ཡིན་ནི་དུད་འགྲོ་ཆེན་པོ་དེ་ཚོ་ཡི་དུད་འགྲོ་ཁ་གདངས་ཐེར་རིགས་ཀྱི་དུད་འགྲོ་ཆུང་ཆུང་མང་པོ་ཅིག་བེའི་ཁ་ན་མར་མིད་ཁྱུར་གཏོང་བྱ་ཐེད་འདྲ། ཟས་དེ་ཁྱེད་འདྲ། ཡང་འགའ་ཞིག་འགའ་ཞིག་ཀྱེ་ཆུང་ཆུང་མང་པོ་ཅིག་རུབ་ཅིག་རྒྱག་བྱས་ནས་མོ་ཁྱེད་ཀྱི་ཟས་དེ་ཁྱེད་འདྲ། གསོན་པོ་ཁོ་རང་ཟས་རེ་ཅིག་འདེད་དེ་ཁྱེད། ང་ཚོ་མི་ཡུལ་ན་ཡོད་ཁྱེད་དུད་འགྲོ་དེ་ཚོ་ཡང་ནི་མི་གཞན་གྱི་དབང་མེད་དུ་བཀོལ་ནུས་པས། དབང་མེད་དུ་བཀོལ་བྱས་ནས་ཡང་ན་རྟ་དྲེལ་དང་བོང་གུ་དང། མཛོ་དང། དེ་ཚོ་དང་དེ་ག་ཚོད་ལས་ཀ་བསྐུལ་གི་འདུག།

ཨ་ནི། ཁྲག་རྭ་ལ་ཆགས་བྱས་ནི་ཤ་བ་གསོད་ཀྱི་དེ་འདྲ་ཡོད་རེད་པ། གླ་རྩི་ལ་ཆགས་ནི་གླ་བ་གསོད་ཀྱི་དེ་འདྲ་ཡོད་རེད་པ། དེ་ཚོ་ཚང་མ་དང་ཆེ་ག་རེ་རེད་ཟེར་ན། རང་གི་ལུས་ལ་སྐྱེས་པའི་ནོར་བུ་གཅིག་ཡོད་པ་དེ་གི་ནོར་བུ་དེ་གི་རང་གི་སྲོག་གཅོད་ཡས་གི། དེ་ལ་འགྲོ་རེད་ད། རྒྱུ་རྐྱེན་གཅིག་ལ་འགྲོ། དབང་མེད་དུ་གཞན་གྱི་བེད་སྤྱོད་གཏོང། ཨ་ནི་གསོས་བྱས་ནི་ལྟོ་བྱེད་ཀྱི་རེད་པ། དེ་ཙམ་གྱིས་མ་ཟད་དུད་འགྲོ་ཁོ་རང་ཚོས་གཅིག་གིས་གཅིག་ཟས། དབང་ཆེ་གིས་ཆུང་བ་དེ་ཚོ་ཟས། གཅན་གཟན་གྱིས་ནི་རི་དྭགས་ག་ཟིག་དང་ག་ཟིག་ཟས་ཀྱི་ཡོད་རེད། གསོན་པོ་ཁོ་ན་ཟས་ནི་ཆ་ག་གཅིག་ཟས་ཚད་ཐད་ཆ་ག་དགུ་བཅུ་སྟོང་ནི་བསྡད་དགོས་ཀྱི། ཧན་ག་ཤི་ག་ཤི་ཡི་རེད་དོག་དྲུག་འདྲ་དེ་འདྲ་ཡི་ན་རི་བོང་ཆུང་ཆུང་འདྲ་དང་དེ་ཚོ་ཁྱུར་མིད་བཏང་འགྲོ་གི་འདུག། ཉ་དང་དེ་ཚོ་ཁྱུར་མིད་གཏོང། ཨ་དེ་ཚོ་དོན་དེ་ག་རེ་རེད་ཟེར་ན་སྲོག་ཆགས་ཁོ་རང་གསོས་ནི་སྲོག་ཆགས་ཟ་དེ་ནི་ལུས་དེ་གསོས་མ་གཏོགས་རྩྭ་དང་ཆུ་ཟས་འདྲ་མ་དེ་ཚོ་ལུས་གསོ་ཐུབ་གོ་མ་རེད་པ། ཡིན་གཅིག་མིན་གཅིག་ཁོ་སྲོག་ཆགས་ཅིག་ཟས་བྱས་ནི་ཨ་ནི་ལུས་དེ་འཚོ་དགོས་རེད་པ། དེ་འདྲ་བྱས་པས་ང་རང་ཚོ་དུད་འགྲོ་ནང་མ་སྐྱེ་ངེས་པ་ཡོད་མ་རེད། དུད་འགྲོ་ནང་སྐྱེ་ས་དེ། མི་བསད་རྟ་སྐྱ་སྒྲ་མི་ཐོས་དེ་འདྲ་སྡིག་པ་ཅིག་བསགས་དགོས་མོད་ཁ་ཉིན་ཚེ་ངེད་ཀྱི་ལོ་ཙཱ་སོང་ན་ལོང་ཙཱ་དུད་འགྲོ་ཡི་སྐྱེ་ཚར་རེད། མི་གཅིག་ལ་སྤྲེའུ་ཟེར་ཏེ་ལོ་དེར་སྤྲེའུ་ལྔ་བརྒྱའི་བར་དུ། ཚེ་རབས་ལྔ་བརྒྱའི་བར་དུ་སྤྲེའུ་སྐྱེ་དགོས་བྱུང་བ་མི་གཅིག་ལ་ཁྱི་ཟེར་ལོ་ཙཱ་སོང་ན། སྐྱེ་བ་ལྔ་བརྒྱའི་བར་དུ་ཁྱི་སྐྱེ་བ་ལེན་དགོས་བྱུང་བ། ད་ང་རང་ཚོའི་དགོང་དག་ལ་ཁྱི་ཡོད་ཁྱི་དེ་དུས་སོ་སོ་ཉོས་པའི་དུས་སོང་ད་ཟེར་རེད་དེ་སོ་སོའི་ཁྱི་དེ་ཆགས། ཁྱི་དེ་ནང་གི་སྦྱིན་བདག་ཆགས་མ་བྱས་ངེས་པ་ཁྱོན་ནས་ཡོད་མ་རེད་པ། ཁོ། ནི་ལུས་རྟེན་ཟེར་མཁན་དེ་ཡང་ནས་ཡང་དུ་བརྗེ་འགྲོ་གི་རེད་པ། ཡང་ནས་ཡང་དུ་བརྗེ་འགྲོ་གི་རེད་པ། འོ་དེ་འདྲ་ཡིན་ས་དུད་འགྲོ་ལ་སྐྱེས་ནས་སྡུག་བསྔལ་གྱི་རང་བཞིན་ཅིག་མ་གཏོགས་པ་དེ་ལས་ནི་ཡག་ཅིག་ཁྱོན་ནས་ཡོད་མ་རེད། དེ་འདྲ་ཡིན་ན་ང་ཚོ་ད་ལྟ་ནི་ངན་སོང་གསུམ་ཀ་ནང་སྐྱེ་ཡག་གི་རྒྱུ་ཡིན་ན་གྲངས་མེད་མང་པོ་བསགས་ཚར་རེད། མི་དགེ་བ་བཅུ་པོ་དེ་བསགས་ནས་མི་དགེ་བ་བཅུ་པོ་དེ་ཆེན་པོ་གཅིག་བསགས་པ་ཡིན་ན་དམྱལ་བ། འབྲིང་གཅིག་བསགས་པ་ཡིན་ན་ཡི་དྭགས། ཆུང་ངུ་གཅིག་བསགས་པ་ཡིན་ན་དུད་འགྲོ་ཟེར་སྟེ་གསུངས་པ་རེད། ཨ་དེ་འདྲ་གསུངས་པ་ཡིན་ས་ཨ་ནི་ང་ཚོ་མི་དགེ་བཅུ་ཡི་ནང་ནས་ད་ཆེ་དག་མ་མི་བསད་ཡ་ལ་སོགས་པ་དེ་ཚོ་མིན་པ་ཡིན་ནའི་གཞན་མ་དཔེར་ན་རྫུན་བསགས་ན་མ་ཕྲ་མ་བསགས་ན་མ་ངག་འཁྱལ་བསགས་ན་མ། དེ་ཚོ་བཀྲམ་སྟེ་ད་ང་ཚོ་ཞག་ཏུ་ཞོ་ལས་པས། དེ་དུས་དུས་ནས་བསགས་བསགས་པ་སྡིག་པ་རེད་པ་ལྷག་པར་དུ་ཡང་ངག་འཁྱལ་ཟེར་མཁན་དེ་དག་ཡར་ལངས་ཚར་ཞོག་གོ་དེ་ངག་འཁྱལ་ཁོ་རང་རང་དེ།

ཆོས་ནི་ཡང་རྒྱལ་པོའི་བང་མཛོད་དང་གཅིག་པ་རེད། མི་དགེ་བ་བཅུ་པོ་ཚང་མ་དང་ཆེ་སོ་སོ་ང་རང་ཚོ་བསགས་ཚར་བསགས་ཚར་རེད། བསགས་ནི་ད་ལྟ་མ་ཉམས་པ་ཅིག་བསྡད་ཡོད་རེད། རྣམ་སྨིན་གྱི་འབྲས་བུ་དེ་ཡིན་ནའི་འཕེན་བྱེད་ཡིན་ནའི་འཕེན་ཆོག་ཆོག་ཅིག་བསྡད་ཡོད་རེད། ད་ནི་དུད་འགྲོ་ཡི་དྭགས་དམྱལ་བ་ས་ནི་མི་ཚོ་སུ་སྐྱེ་ཡག་དེ་གི་མི་བསད་པ་དང་དེ་འདྲའི་མི་དགེ་བཅུ་སྐྱེས་བའི་སྐད་གྲགས་ཆེན་པོ་དེ་འདྲ་བྱེད་དགོས་ཡོད་མ་རེད་ཆུང་ཆུང་ཅིག་གིས་ཡག་པོ་བྱེད་ཐུབ་རེད། ཆུང་ཆུང་ཆུང་ཆུང་བྱང་ཆུབ་སེམས་དཔའ་གཅིག་ལ་མིང་ལོག་གཅིག་བཏགས་པས་ཡེ་ནས་དམྱལ་བ་མནར་མེད་ན་གཅིག་རེད། བྱང་ཆུབ་སེམས་དཔའ་སྲིང་དེ་ག་བ་ཡོད་ཧ་གོ་མ་རེད་བ་མི་སྐྱོ་པོ་སྐྱོ་པོ་དེ་འདྲ་དཀྱིལ་ལ་བྱང་ཆུབ་སེམས་དཔའ་སྲིང་དེ་ཡོང་སྲིད་པ་ཁྱི་དང་ཕག་པ་དཀྱིལ་ལ་བྱང་ཆུབ་སེམས་དཔའ་དེ་འདྲ་ཡོད་རེད། ང་ཚོ་སྨན་རྙིང་རྩ་བ་དང་ཚིག་རྩུབ་ཅིག་དེ་འདྲ་ཅིག་ལབ་པ་ཡིན་ན་བསྐལ་པའི་བར་དུ་ཡེ་ནས་དམྱལ་བ་མནར་མེད་ན་བསྡད་དགོས། ཟེར་དེ་འདྲ་ཀྱི་ཡེ་ནས་ང་རང་ཚོ་དོགས་ཟོན་ཆེན་པོ་མ་བྱས་པ་ཡིན་ན་ཉེན་ཁ་ཆེན་པོ་རི་བྲག་རི་རྩ་རི་རང་དང་རང་མྱང། ཨ་མའི་ཡིད་མ་ཆེས་ལ་ང་རང་ཚོ་སྐད་ཆ་དུས་རྒྱུན་དུ་བཤད་འབྲི་བར་བྱེད་དགོས་རེད་བ། འབྲི་བར་བྱེད་དགོས་ཡོད་ས་དེ་ཚོ་ཞག་ཏུ་ཞོལ་ལ་ནས་དགེ་བ་དེ་མ་བསགས་བྱས། སྡིག་པ་དེ་མང་ཐག་ཆོད་ཅིག་བསགས། ཨ་ནི་འགྲོ་ག་ལ་ག་སོ་སོ་ཤི་ག་ལ་ག་རེད་དེ་སྡིག་པའི་འབྲས་བུ་ད་རང་རྐྱང་གིས་ཁྱེར་དགོས་རེད་མི་འདུག་མི་གཞན་མ་ཅིག་གིས་སྐལ་བ་ཁྱེར་ཉིན་ཡོད་མ་རེད་བ། མི་གཉིས་རྒྱ་འདྲེ་རྒྱབ་པ་ཡིན་ན་མི་གཅིག་ལ་ང་རང་ཚོ་སོ་སོ་དགའ་ཕྱོགས་དེ་ལ་རོགས་འདྲ་ཅིག་བྱེད་ཁ་ངན་ཚིག་ངན་འདྲ་ཅིག་ལབ་ཡིན་ན། ཕྱི་མ་སྡིག་པའི་འབྲས་བུ་ད་རང་མྱོང་དགོས་རེད་མི་འདུག་རོགས་ཅིག་བྱས་ཏེ། ཁྱེད་རང་ང་ལ་རོགས་བྱས་པ་རེད་ང་ཡིས་སྐལ་བ་དེ་མྱོང་ཁ་ཡོང་གི་ཟེར་ཉིན་ཡོད་མ་རེད། རང་རྐྱང་གིས་མྱོང། དེ་འདྲ་ཡིན་ས་ངན་སོང་གསུམ་དུ་སྐྱེ་ཡག་གི་ང་ཚོ་རྒྱུ་མ་བསགས་ཟེར་ཡོད་མ་རེད། གང་ག་བསགས་ཚར་རེད། བསགས་ནས་ཨེ་ནས། ཕྱི་མ་འཆི་བ་མི་རྟག་པའི་དབང་དུ་འགྲོ་ནས་ཤི་ནི་ཤི་དགོས་རེད་བ་ཤི་ཡིན་ག་དེ་ཨེ་ནས་ག་བ་འགྲོ་གི་རེད། ཡང་ངན་སོང་གསུམ་དུ་སྐྱེས་ཚར་ཙ་ན་ཡང་ཐེངས་གཅིག་ག་སྐད་གྱོན་མ་སོང་དེ་ཡིན་ག་དེ་ཚར་བ་རེད་བ། དེ་ཡིན་ག་དེ་ཡར་འཐེན་ག་སུ་གང་ཡོང་གི་མ་རེད། མར་ལྷུང་ན་ལྷུང་རྒྱུ་མ་རུང་མ་གཏོགས་དེ་ནས་བཟུང་སྟེ་ངན་སོང་དང་ངན་སོང་སྐྱེ་བ་དེ་མ་གཏོགས་ཡར་བདེ་འགྲོའི་གོ་འཕང་ཐོབ་ས་དེ་ད་ལྟ་ཉིན་མོའི་སྐར་མ་ཚོགས་སྲིད་མཐའ་ཙམ་ཞིག་རེད། དེང་ནས་བརྩོན་པ་མ་བྱས་ན་འོག་ནས་འོག་ཏུ་འགྲོ་བར་འགྱུར། དེ་གསུངས་ཡོད་རེད་བ། ད་ལྟ་ང་རང་ཚོ་དགེ་བ་བྱེད་པའི་སྐལ་བ་ཡོད་རེད། དགེ་བ་བྱེད་པའི་སྐལ་བ་ཡོད་རེད་མི་ལུས་ཐོབ་ཡོད་རེད། དེའི་སྐལ་བ་ཡོད་པའི་ཁུལ་ལ་དེའི་སྐལ་བ་དེ་མ་བྱས་བྱས་རྟོགས་སུ་བཞག་པ་ཡིན་ན་ངན་སོང་གི་སྡུག་བསྔལ་དེ་ཅི་མྱོང་ནས་ངན་སོང་སོགས་ལུས་རྟེན་རང་རང་གི་ལས་ཅི་རྨོངས་བསགས་སོང་ན། དེ་ནས་ཡང་ཡོད་མ་རེད་དེ་ནས་དགེ་བ་བྱེད་དགོས་བསམ་པའི་བསམ་པ་ཙམ་ཡང་དྲན་གྱི་མ་རེད། བསམ་པ་ཙམ་ཅིག་ཡོད་པ་ཡིན་ན་གལ་སྲིད་ཡོད་སྲིད་པའི་དབང་དུ་བཏང་བ་ཡིན་ན་དགེ་བ་བྱེད་ཐུབ་ཀྱི་མ་རེད། བྱེད་ཐུབ་ཀྱི་འདུག་མི་འདུག་ང་ཚོ་དུད་འགྲོ་ལ་ལྟ་ཤིག་དང་ཧ་གོ་གི་རེད་བ། ཨོ་དེ་འདྲ་ཡིན་ས། ད་ལྟ་ང་རང་ཚོ་རང་དབང་ཡོད་པའི་སྐབས་དེ་ན་མ་མཐའ་མ་མཐའ་ཡང་ངན་སོང་སོང་དུ་མ་ལྷང་ཟིག་བྱེད། ངན་སོང་གསུམ་དུ་མ་ལྷུང་བ་ཞིག་བྱེད་བྱས་མ་ཐུབ་ན་མི་ལུས་ཐོབ་པ་དེ་གོ་མ་ཆོད་ཡིན་པས། བྱུང་བ་ཡིན་ན་ད་ཐར་པ་དང་ཐམས་ཅད་མཁྱེན་པ། གལ་སྲིད་དེ་མ་བྱུང་བས་ན་ངན་སོང་དུ་མ་ལྷུང་བ་ཅིག་མ་བྱུང་བ་ཡིན་ན་ཐབས་སྐྱོ་པོ་ཞེ་པོ་བྱས་ང་རང་ཚོ་མི་ལུས་ཐོབ་པ་དེ་གོ་མ་ཆོད་པ་བྱས་རང་གིས་རང་འཕྲོ་བརླག་གཏོང་བ་དེ་ལས་བསླུས་པ་ཅི། དེ་ལས་རྨོངས་པ་གཞན་མེད་དོ་ཟེར་བ་རེད་བ། དེ་ལས་སོ་སོ་སོ་སོ་རྨོངས་པར་བྱེད་དང། སོ་སོ་སོ་སོ་ལ་འཕྲོ་བརླག་གཏོང་བ་དང་རང་གིས་རང་ལ་གནོད་བསྐྱལ་བ་དེ་དེ་ལས་ཆེ་བ་གཅིག་ཀྱང་ཡོད་མ་རེད། ཨོ་དེ་འདྲ་རེད། དེ་ལྟར་དེ་འདྲ་ཡིན་ས་ང་རང་ཚོ་གང་ཚེ་དགེ་སྤྱད་སྐལ་ལྡན་ཡང། དགེ་བ་བདག་གིས་མ་བྱས་ལ་ངན་སོང་སྡུག་བསྔལ་ཀུན་རྨོངས་པ། དེ་ཡི་ཚེ་ན་ཇི་ལྟར་བརྗོད། ཨ་ནི། ད་ལྟ་ང་རང་ཚོ་དགེ་བ་བྱེད་པའི་སྐལ་བ་ཡོད་པའི་སྐབས་ཅིག་ལ་དགེ་བ་མ་བྱས་རྗེས་ངན་སོང་གི་སྡུག་བསྔལ་དེ་རང་ཐོག་ལ་སྤྱི་བོ་ཐོག་ཁུར་ན་དེ་ཚེ་བདག་གིས་ཅི་བྱར་ཡོད་ཟེར་ལ་དེའི་ཚེ་ན་སོ་སོ་བྱས་གལ་གལ་ཡོད་མ་རེད། བྱས་གལ་གལ་མེད་པ་རེད། དེ་འདྲ་ཡིན་ཙང་ང་ཚོ་ཨ་ནི། ངན་སོང་དུ་མ་ལྷུང་ཡང་གི་ཐབས་ཤེས་དེ་ད་ལྟ་གྱི་ནས་བྱས་ན་བྱེད་ཐུབ་རྒྱུ་མ་གཏོགས་མ་བྱས་ལྷུང་ཚར་ས་ན། སྐྱབས་བཙལ་གར་འགྲོ་གི་ཡིན་ན་སྐྱབས་རྙེད་ཀྱི་མ་རེད་སྐྱབས་བཙལ་གྱི་བྲེལ་རྙེད་མ་རེད་སྐྱབས་རྙེད་པའི་ཨོང་ཚོ་དེ་ན་སྐྱབས་ཐོབ་གི་མ་རེད།

ད་ངན་སོང་གི་འགྲོ་མི་དགོས་པ་ལ་ངན་སོང་གི་རྒྱུ་དེ་མེད་པར་བཟོ་དགོས་རེད་བ། རྒྱུ་དེ་མེད་པར་བཟོ་ཡས་དེ་ང་ཚོ་གཙང་མ་ཅིག་བཟོས་ནས་སྡིག་པ་བཤགས། དགེ་བ་ཡག་པོ་ཅིག་བསྒྲུབས། སྡིག་པ་གཙང་མ་ཡག་པོ་ཅིག་བཤགས་ནས་གཙང་མ་ཅིག་དག་རྒྱུ་ཅིག་ད་ངན་སོང་ལ་ཞེད་དགོས་ཡ་ཡོད་མ་རེད་དེ། དེ་ལྟ་བུའི་སྡིག་པ་དེ་ནི་ང་རང་ཚོ་བཤགས་ནས་གཙང་མ་ཅིག་བཟོས་ཟེར་དེ་ཁ་ཐོག་དེ་མ་གཏོགས་མེད་པ་ཡིན་ཙང་ཁག་པོ་ཞེ་དྲག་རེད་བ། གཉེན་པོ་སྟོབས་བཞི་ཡི་སྒོ་ནས་བཤགས་དགོས་རེད། གཉེན་པོ་སྟོབས་བཞི་ཡི་སྒོ་ནས་མ་བཤགས་ན་སྡིག་པ་ཆུང་ངུ་གཅིག་གིས་ངན་སོང་འཕེན་ཐུབ་རེད།

བར་སྲིད་པ་དེ་འདྲ་ལ་མངོན་ཤེས་ཡོད་རེད་ཟག་བཅས་ཀྱི་མངོན་ཤེས་སེམས་ཅན་བར་སྲིད་པ་ལ་ཡོད་རེད། མངོན་ཤེས་དྲ་ཐོག་ཏུ་བཤད་ཡ་ཡོད་རེད། དེ་ཧ་ལས་ཡ་མ་རེད་དུད་འགྲོ་ལ་ཡོད་རེད་ཀླུ་ཡི་རྒྱལ་པོ་དེ་ཚོ་འདས་པའི་སངས་རྒྱས་ཞལ་མཇལ་མྱོང་མཁན་དེ་འདྲ་ཡོད་རེད་ཀླུ་ཡི་རྒྱལ་པོ་དེ་ཚོ། སུ་ང་དུད་འགྲོ་ཀྱི་ལུས་ཡིན་ཙང་ང་རང་ཚོ་ལས་རྟེན་དམའ་ཡོད་མོད་དེ་ང་ཚོ་ལས་མཐོ་ཡོད་མོད་དེ་འདྲ་ཡོད་ལ་སྐྱ་རྩེ་སྐྱིད་དེ་བས་ཡིན་ན། ད་ནི་ང་ཚོ་སྐྱོ་དེ་ནོངས་པ་རེད་བ་ནོངས་པ་རེད། ད་སྐྱབས་གནས་མཐར་ཐུག་དེ་ག་རེ་དགོས་རེད་ཟེར་ན་ང་རང་ཚོ་ཡར་འཐེན་ཐུབ་མཁན། ངན་སོང་ལ་ཡང་རང་འཇིགས་པ་ཐམས་ཅད་ལས་ཡར་གྲོལ་བ་བཞིན་དུ་གཞན་འཇིགས་པ་ཐམས་ཅད་ལས་སྒྲོལ་བའི་ཐབས་ལ་མཁས་པ། ཐུགས་རྗེ་ཆེན་པོ་ཉེ་རིང་མེད་པར་ཕན་བཏགས་མ་བཏགས་ཐམས་ཅད་ཀྱི་དོན་མཛད་པ་ཟེར་བ་དེ་འདྲ་ཅིག་དགོས། རང་འཇིགས་པ་ངན་སོང་གི་སྡུག་བསྔལ་ལས་ཡར་གྲོལ་ནས་ཁྱོན་ནས་ངན་སོང་ལ་ཞེད་མི་དགོས་མཁན། ལྷག་པར་དུ་ཡང་དེ་ནས་གཞན་ངན་སོང་གི་སྡུག་བསྔལ་ལས་ཡར་འཐེན་པར་བྱེད་པ་ལ་ཐབས་ཤེས་མཁས་པ་རྣམ་པ་སྣ་ཚོགས་སྟོན་རྒྱུ་ཡོད་མཁན། འོ་དེ་འདྲ་ཞིག་བཙལ་བས་ཡིན་ན་ཕས་ཐུགས་ཁུར་མ་གཏོགས་ད་ག་ཟེར་བྱས་པས་ནི། སྟོན་པ་ནང་དུ་ཁྱེད་དང་མི་དང། འོ་དེ་འདྲ་ཅིག་བཙལ་བས་ཡིན་ན་སོ་སོ་སོ་སོ་འཕྲོ་བརླག་གཏོང་ཡས་ཅིག་མ་གཏོགས་དེ་སྐད་ཡོད་མ་རེད། སོ་སོ་ཡི་རྒྱུད་ལ་ཡོད་མཁན་གྱི་དགེ་རྩ་དེ་ཚོ་ཁྱོན་ནས་མེད་པ་ཆགས་འགྲོ་གི། ཡིན་ན་ཡང་ང་རང་ཚོ་གྲོང་གསེབ་པ་ཚོ་ཡིན་ན་བསང་གསོལ་བྱེད་ཡས་དང་མི་དང། ཨ་ནེ་གཞི་བདག་ཟེར་དང་མི་དང་ལྷ་ཟེར་དང་མི་དང་ཟེར་རེ་བ་ཅིག་བཅོལ་དགོས་རེད་བ་དེ་ང་རང་ཚོ་ཨེམ་ཆི་ལ་རེ་བ་བཅོལ་དུ་བཅུག་པ་རེད། ན་ཚ་ན།

དེ་འདྲ་སྐྱོན་བྱེད་གཞི་འམ། གང་ཡིན་བ་དོན་ཡང་ནི་ག་རེ་དགོས་ཟེར་ན་སངས་རྒྱས་ཆོས་དགེ་འདུན་ཟེར་དེ་གསུམ་པོ་དེ་ཡིན་ན་སྐྱབས་གནས་མཐར་ཐུག། དེ་ལས་ལྷག་པ་ཁྱོན་ནས་ཡོད་མ་རེད་སངས་རྒྱས་དང་ཆོས་དང་དགེ་འདུན་ཟེར་དེ་དེ་གསུམ་པོ་དེ་ལ་རེ་བ་བཅོལ་བ་ཡིན་ན་ང་ཚོ་རེ་བ་བྱས་རིན་ཡོད་པ་ཅིག་དང། སྐྱེ་བ་ནས་ཚེ་རབས་ཀྱི་བར་དུ་ཡང་ནི་སྐྱབས་གནས་དཀོན་མཆོག་གསུམ་པོ་དེའི་སྐྱབས་འོག་ཏུ་ཚུད་ཐུབ་ཡས་དེ་འདྲ་བྱེད་དགོས་རེད། རེད་ཟ་ང་ཚོ་འཇིགས་སྐྲག་དེ་སྔོན་ལ་བསྐྱེད་ནས། ངན་སོང་གི་སྡུག་བསྔལ་དེ་ཚོ་དེ་བཞིན་བྱ་བ་ཅིག་ང་མྱོང་ཡས་ཀྱི་ལས་བསགས་ཚར་སོང། ད་ངན་སོང་དུ་མ་འགྲོ་གོང་ནས་མ་འགྲོ་གོང་ནས་ནི་ང་སྐྱབས་ཅིག་འཚོལ་བྱས་ནི་ངན་སོང་དུ་འགྲོ་མི་དགོས་ཅིག་བཟོ་མ་ཐུབ་ན་མར་གཅིག་ལྷུང་ཚར་སོང་ན་ཡང་ནི་སྐྱབས་འཚོལ་རྒྱུ་དྲན་གྱི་མ་རེད་དྲན་ན་ཡང་སྐྱབས་འཚོལ་གི་མ་རེད་སྐྱབས་འཚོལ་ན་ཡང་སྐྱབས་ཅིག་རྙེད་ཀྱི་མ་རེད་སྐྱབས་རྙེད་ན་ཡང་སྐྱོབ་ཐུབ་གི་མ་རེད། སྐྱབས་རྙེད་ཡ་ཅིག་ནི་ཡོད་མ་རེད་རྙེད་ན་ཡང་སྐྱོབ་སྐྱོབ་ཐུབ་གི་མ་རེད། ཡར་འཐེན་ཐུབ་ཡ་ཡོད་མ་རེད་ཟེར་མར་མ་ལྷུང་གོང་ནས་བཀག་གི་ཡིན་ན་བཀག་ཐུབ་ཡ་གི་ནུས་པ་དེ་ང་ཚོ་ཡོད།

ཡང་ནི་ག་རེ་བྱུང་ན་ཡང་དཀོན་མཆོག་ཁྱོད་རང་རང་གིས་མཁྱེན་ང་ངན་སོང་དུ་མ་ལྷུང་བར་བྱེད་རོགས་གྱིས་ང་ནི་སྡིག་པ་ད་ག་འདྲ་མོ་ཅིག་བསགས་ཚར་སོང། ང་སྡིག་པ་དེ་ལས་བྱེད་ཀྱི་ཡིན་ན་ད་ནི་ངན་སོང་གསུམ་ནང་མ་གཏོགས་ཅི་ཡང་མེད་ངན་སོང་ནང་སྐྱེས་ཚར་སོང་ན་སྡུག་བསྔལ་དེ་དང་དེ་ཞེས་བྱ་བ་མྱོང་གི་འདུག། དེ་ལས་ངན་སོང་དུ་མ་ལྷུང་གོང་ནས་དཀོན་མཆོག་ཁྱོད་རང་གིས་སྐྱོབ་རོགས་གྱིས་བསམ་བསམ་འདྲ་མོ་བྱས་ནས་ད་ག་ཟེར་ཁ་ཙམ་ཚིག་ཙམ་མ་ཡིན་པ། དཔེ་ཁོག་པ་ཕྱི་རུ་ལོག་ནས་བསྟན་པས་སུ་དེ་འདྲ་མོ་བྱས་ནས་དཀོན་མཆོག་ལ་དེ་བློས་བཀལ་བ་ཡིན་ན་དཀོན་མཆོག་མི་སྐྱོབ་ཟེར་དེ་མི་སྲིད་པ་རེད་ངེས་པར་དུ་སྐྱོབ་གི་རེད་དཀོན་མཆོག་གིས། སྐྱོབ་ཐུབ་རེད། ག་འདྲ་ཅིག་ཡིན་ན་དཀོན་མཆོག་སྐྱོབ་མི་ཐུབ་ས་ཡོད་མ་རེད་སོ་སོས་བློས་བཀལ་དེ་མ་བྱུང་རེད། ང་ཚོས་བློས་བཀལ་དེ་མ་བྱུང་བ་ཡིན་ཙང་དཀོན་མཆོག་གིས་ཡང་ནི་སྐྱོབ་མི་ཐུབ་རེད། དེ་འདྲ་ཡིན་ཙང་དཀོན་མཆོག་ལ་ཡང་ནི་སྙིང་ཐག་པ་ནས་བློས་བཀལ་བློ་ཡོངས་སུ་རྫོགས་པ་ལ་བློ་རྩེ་གཅིག་ཏུ་སྒྲིལ་བྱས་ནས་དཀོན་མཆོག་ལ་དེ་བྱས་པ་ཡིན་ན་ཡང་ནི་དཀོན་མཆོག་གིས་སྐྱོབ་གི་རེད་སྐྱོབ་སྟངས་དེ་ག་འདྲ་རེད་ཟེར་ན་སངས་རྒྱས་ཀྱིས་བླང་དོར་བླང་དོར་གྱི་གནས་སྟོན་བྱས་ནས་སྡིག་པ་མ་བྱས་དགེ་བ་བྱས།

སངས་རྒྱས་ཀྱི་ཨེ་ནས་འདེབས་པ་མ་བསགས་དགེ་བ་བསགས། བསྡུ་བ་མ་བྱས་ཡར་བྱས་བསད་དེ་དེ་ཁ་ལས་ཉེས་བྱས་ནས། ཡར་ཉེས་གཉིས་པོ་དེ་བློ་ལྟར་ཚུལ་བཞིན་དུ་ལ་ལས་བརྟགས་བྱས་ནས་བསྡུ་བ་དེ་བ་སྤང། ཡར་དེ་ལ་ལས་བརྟགས་པ་དེ། ཆུས་བསྲིངས་ཏེ་ཆུ་ལ་བཅོས་སུ་ཆུ་བོ་བསྲིངས་ཏེ། སོ་སོའི་ང་རང་ཚ་སྨན་བཟའ་དེ་ཀོ་ལས་ན་ཚ་དེ་ལས་སྨན་བཟའ་ནས་སྨན་དེ་ང་ན་ཚ་དེའི་ཕན་ཡན་གྱི་སྨན་རེད་སང་སར་མི་བྱེད་ཨ་ནི་སྨན་དེ་ཧོ་ད་བ་དང་བཟའ་དགོར་བ། དེ་ནང་བཞིན་བྱས་ཤིང་ཆོས་ལ་སྐྱབས་སུ་མཆི་ཟེར་ནས་ཆོས་ཟེར་དེ་ང་རང་རང་ལག་ལེན་ལ་འཁྱེར་ཡས་ཀྱི་རེད། ང་དེ་ལག་ལེན་འཁྱེར་བ་ཡིན་ན། ངན་སོང་གི་སྡུག་བསྔལ་ལས་ཡར་བྲལ་གི་རེད། དེ་ལག་ལེན་ལ་མ་འཁྱེར་བ་ཡིན་ན། ང་ངན་སོང་དུ་ལྷུང་གི་རེད་བསམ་བསམ་འདྲ་མོ་སྐྱེས་བྱས་ནས། ཆེན་པོ། ལམ་སང་ལམ་སང་དེ་འདྲ་ལག་ལེན་ལ་འཁྱེར་མ་ཐུབ་ན་ཆུང་ངུའི་སྒོ་ནས། ཆུང་རིའི་སྒོ་ནས་ནི་སྣ་ཁ་རེ་རེ་ཡིན་ནའང་སྤང་གང་ཐུབ་ཅིག་སྤངས་སྡིག་པ་དེ་ཡིན་ན། ཨ་དགེ་བ་དེ་ཡིན་ན་སྣ་ཁ་རེ་རེ་ཡིན་ནའང་སྒྲུབ་གང་ཐུབ་ཅིག་ནས་སྒྲུབ་བྱས་ནས་ཡར་བསགས་ནས། དང་པོ་ནས་བལ་དགེ་བ་དེ་ཆེན་པོ་ཅིག་དང་སྡིག་པ་དེ་ཆེན་པོ་ཅིག་དེ་འདྲ་སྤང་ཐུབ་པོ་མ་རེད་བླངས་ཐུབ་པོ་མ་རེད། ཆུང་ཆུང་ཆུང་ཆུང་ནས་ཏོག་ཙེ་བྱེད་ཀྱི་ཡིན་ན་བློ་ཟེར་ཉན་དེ་ང་རང་ཚོ་གོམས་པའི་རྗེས་སུ་འགྲོ་བ་ཡིན་ཙང་ཡར་ཡར་ཡར་འགྲོ་གི་རེད།

ཆུང་ཆུང་ཆུང་ཆུང་ནས་སྤང་གང་ཐུབ་བྱེད་དཔེར་ན་ང་རང་ཚོ་ད་ལྟ་དབྱར་ཁ་ཡིན་ན་དུ་བ་བསད་ནས་མི་ཐག། འདྲེ་ཤིག་བསད་ནས་མི་ཐག། ཤིག་བསད་ནས་མི་ཐག་ཨོ་དེ་འདྲ་ཀྱི་ས་དེ་ཀོ་ལེ་དེ་འདྲ་ལས་ཨ་ནི་བསད་མ་བཞག་བྱས་ནས་ད་དེ་བསད་པ་ཡིན་ན་ད་ལྟ་ཆུང་ཆུང་དེ་འདྲ་གཅིག་བསད་པ་རེད་དེ་ང་ལ་རྣམ་སྨིན་གྱི་འབྲས་བུ་དེ་དམྱལ་བ་ནང་མྱོང་གི་རེད་གསུངས་སོ་ནམ་ཅེས་བྱས་ནས་རེ་ནས་ཚེ་ཐར་གཏང་གི་གཏང་གི་བྱས་པ་ཡིན་ན་མཇུག་མ་དེ་ལས་ཆེ་རུ་བྱས་ནས་ནས་ཡར་ཡར་འགྲོ་ནས་མང་པོ་བྱས་པས་སྲོག་གཅོད་སྤོང་ཐུབ་པ་དེ་འདྲ། རྩ་བ་ནས་ནི་སྲོག་གཅོད་ཟེར་མཁན་དེ་བྱེད་མི་དགོས། སྲོག་གཅོད་ཟེར་མཁན་དེ་བསྡུས་པ་གདུལ་བྱ་ཞི་དྲག་རུ་བ་ཞེས་གྲགས་པས། ཁོ་ལ་འབྲས་བུ་བཞི་བཞི། མི་དགེ་བ་བཅུ་པོ་ཚང་མ་ཐམས་ཅད་ལ་འབྲས་བུ་བཞི་བཞི་མྱོང་རྒྱུ་ཡོད་རེད། སྲོག་གཅོད་ཟེར་མཁན་དེ་བྱེད་པ་ཡིན་ན་ནི་རྣམ་སྨིན་གྱི་འབྲས་བུ་དེ་ཡིན་ན་དམྱལ་བ་ནང་སྨིན་གྱི་རེད། རྒྱུ་མཐུན་གྱི་འབྲས་བུ་ཟེར་མཁན་དེ་ལ་མྱོང་བ་རྒྱུ་མཐུན་གྱི་འབྲས་བུ། བྱེད་པ་རྒྱུ་མཐུན་གྱི་འབྲས་བུ་ཟེར་མཁན་གཉིས་ཡོད་རེད། དེ་གཉིས་གཉིས་གང་ཟག་མི་ཡུལ་ནང་སྐྱེས་ཚར་སོང་ན་ཡང་ཁོ་རྫོགས་ཡས་མེད་པ་བྱས་ནས་ཚེ་ཐུང་བ་དང་ནད་མང་བ་དང།

ས་དེ་ཡིས། དེ་འདྲ་གསུང་ལུང་སྟོང་བྱས་ནས། འབྲས་བུ་དེ་དག་ལ་བརྗེད་བྱས་ནས། གསུང་སྐྱོན་དེ་སྤངས་ནས། གཤིས་ཀྱི་སྲེད་པ་ཡིན་ནས་ད་སྲེད་ཀྱི་མི་འདུག་དེ་སྲེད་པ་ཡིན་ན། རང་ལ་བས་བྱང་ཆེན་པོ་ཞུ་བྱ་རག་གི་འདུག་སོ་སོ་དམ་བཅས། སོ་སོར་བྱང་ཆེན་མ་གཏོགས་ཁྱེད་ཡོད་མ་རེད་པ་སོགས་སྐྱོ་ཟིང་དེ་བྱེད་ས་སོང་ན་བྱང་ཆེན་མ་གཏོགས་ཡོད་མ་རེད། ཨ་དེ་འདྲ་བྱས་ནས་གཤིས་ཀྱི་སྲེད་ཡ་བྱེད་ཀྱི་ཡིན་ནས། སྤང་གི་སྤང་གི་བྱེད་པ་ཡིན་ན་རྒྱུ་མ་ཕྱི་རུ་ཕྱི་རུ་བགྲོད་བྱས་ནས། ཨ་ན་ཚང་མ་ཐང་ཆེན་པོ་སྤང་ཐུབ་བ་བྱེད།

ཨ། དེ་འདྲ་བྱས་ཀྱི་ན་ནི་དཀོན་མཆོག་ལ་སྐྱབས་སུ་འགྲོ་ཟེར་ཏེ། ཆོས་དཀོན་མཆོག་ལ་སྐྱབས་སུ་འགྲོ་ཟེར་ཏེ་སོ་སོས་ཨ་ནི་བླང་དོར་གྱི་གནས་གཉིས་པོ་དེ་ལག་ལེན་ལ་འཁྱེར་བྱས་ནས། མི་དགེ་བ་དེ་སྤང་གང་ཐུབ་བྱེད་པ། དགེ་བ་བླང་གང་ཐུབ་བྱེད་པ་དེ་ཆོས་ཟེར་ཏེ། དོན་དམ་པའི་ཆོས་ངོ་མ་དེ་རྣམ་བྱང་བདེན་པ་ཞིག་ཡིན་ཏེ་དེ་འཕགས་པའི་གང་ཟག་རྒྱུད་ལ་མ་གཏོགས་ཡོད་མ་རེད་དེ། ད་ལྟ་ང་རང་ཚོ་གིས་ཆོས་ཉམས་སུ་བླང་ཡ་དེ་ཡིན་ན་ལས་རྒྱུ་འབྲས་ལག་ལེན་བསྟར་ཡ་དེ་གལ་ཆེ་ཤོས་དེ་རེད། ལས་རྒྱུ་འབྲས་ལག་ལེན་བསྟར་བྱས་ནས།

སྡིག་ཅན་དབུགས་རྒྱུ་འགག་པ་ཙམ་ཞིག་གིས་དུས་ཀྱི་བར་དུ་ཆོད་རྣམས་དམྱལ་བ་ཡི་སྡུག་བསྔལ་གཞལ་ཡས་མཐོང་ནས་དེ་དག་གིས། མི་འཇིགས་གང་ལགས་རྡོ་རྗེའི་རང་བཞིན་ནོ་གསུངས་པ་རེད་པ་སའི་ང་རང་གི་གཙོ་སེམས་དེ་ནི་རྡོ་རྗེ་དང་བཅས་པ་སའི་མཁྲེགས་པོ་ཞེ་དྲག་རེད། ངན་སོང་གི་སྡུག་བསྔལ་དང་རང་གཉིས་བར་དེ་དབུགས་རྒྱུ་བ་དེ་མ་གཏོགས་ག་གས་མི་འདུག། དབུགས་དེ་ཆད་རེ་ད་ག་ངན་སོང་ཟེར་ཏེ་ད་ག་བྱུང་ཚར་ད། ཐག་རིང་པོ་ལོ་དང་ཟླ་བ་དཀའ་ལས་བརྒྱབ་དགོས་ཡོད་མ་རེད། སོ་སོའི་དབུགས་དེ་ཆད་པ་དང་ངན་སོང་གི་སྡུག་བསྔལ་སྒྲོལ་མ་ཡིས་བཀག་ནས་ངན་སོང་སྐྱེ་བ་ལེན་ཚར་ཡོད་རེད།

ཡོད། མི་ལ་གནོད་མ་བསྐྱལ་ཅེས། གཞན་ཕན་གྱི་བསམ་བློ་ག་ཚོད་ཡོད་ཡོད་ཅིག་སྐྱེད་ཐུབ་ན་རྩི་དྲག། དེ་མ་བསྐྱེད་པ་ཡིན་ན་སེམས་ཅན་ལ་གནོད་འཚེ་སྤོང་དགོས་རེད། སེམས་ཅན་ལ་གནོད་འཚེ་སྐྱེལ་བྱེད་ཆོག་གི་མ་རེད། གནོད་འཚེ་སྤོང་བ་དེ་ཡིན་ན་སངས་རྒྱས་ཀྱི་བསླབ་བྱ་ཡིན་ན་བསླབ་བྱ་ཆེ་ཤོས་དེ་རེད་གང་ཟེར། གཞན་ལ་གནོད་འཚེ་སྤོང་བ་དེ་གཞན་ལ་གནོད་འཚེ་སྤོང་བ་ཡིན་ན་རང་ལ་བཟང་པོ་གཅིག་ཡོང་གི་རེད་པ། ཁོ་ལས་ཀྱི་འབྲས་བུ་ཟེར་མཁན་དེ། སེམས་ཅན་གཞན་ལ་གནོད་འཚེ་སྤོང་ནས་སེམས་ཅན་གཞན་ལ་ཕན་སེམས་བྱེད་པ་ཡིན་ན་སོ་སོ་རང་ལ་འབྲས་བུ་དེ་ཚུར་ཡག་ཆུང་ཆུང་ཅིག་སྨིན་ཡོང་གི་རེད། སོ་སོ་གཞན་ལ་གནོད་པ་བྱས། མི་གཞན་མ་ལ་སེམས་པ་ནག་པོ་བྱས་པ་ཡིན་ན། ཨ་ནི་དེ་ཡི་འབྲས་བུ་དེ་རང་ལ་ངན་པ་གཅིག་ཡོང་གི་ཡོད་པ་ཐག་ཆོད་ས་རེད། ཐག་རྦད་ཆོད་དེ་ཡོད་རེད། ཁོ་ལས་འབྲས་བསླུ་བ་མེད་པར་སེམས་ཏེ་སྔ་ཕྱི་ཅིག་མ་གཏོགས་ཡོང་གི་རེད་བ་ཀོ། གནས་སྐབས་ཀྱི་མ་ཡོང་ན་ཡང་རྗེས་མ་ཡོང་གི་རེད། ཁ་ཤས་ཁ་ཤས་ལམ་སང་ལམ་སང་སྨིན་ཡོང་གི་དེ་འདྲ་ཡོད་རེད། འགའ་ཞིག་འགའ་ཞིག་ལམ་སང་མ་སྨིན་ཀྱང་ནི་སྐྱེ་བ་གཅིག་ཙམ་གཉིས་ཙམ་བར་སྨིན་གྱི་དེ་འདྲ་ཡོད་རེད། འགའ་ཞིག་འགའ་ཤས་སྐྱེ་བ་འབུམ་ཕྲག་གི་བར་དུ་ཕར་འགྱངས་ནས་སྨིན་གྱི་དེ་འདྲ་ཡོད། དེ་འདྲ་ཡིན་ཙང་ཨ་ནི་གཙོ་བོ་ལག་ལེན་བསྟར་ཡག་དེ་ཡིན་ན་སེམས་ཅན་ལ་གནོད་འཚེ་སྤོང། སྡིག་པ་མི་དགེ་བ་སྤང་གང་ཐུབ་ཀྱིས་སྤང། དགེ་བ་ལག་ཏུ་བླང་ཐུབ་ཚད་ཀྱིས་བླང། དེ་འདྲ་བྱེད་པ་དེ་དཀོན་མཆོག་གི་བསླབ་བྱ་ཡིན་པ་རེད། དཀོན་མཆོག་གི་ལྷོ་ཕྱག། དེ་ཚུལ་བཞིན་དུ་ལག་ལེན་བསྟར་བ་ཡིན་ན། ཚེ་ཕྱི་མ་ངན་སོང་དུ་འགྲོ་གི་མ་རེད། བདེ་འགྲོ་ལྷ་མི་གི་གོ་འཕང་ཅིག་ཐོབ་ཀྱི་རེད། བདེ་འགྲོ་ལྷ་མི་གི་གོ་འཕང་ཐོབ་ཀྱི་རེད་དེ་ཐོབ་ངེས་པ་རེད་སོ་སོའི་རྒྱུ་དེ་བསགས་པ་ཡིན་ན། ཨེ་མེད་པ་ཆགས་གཏོང་ནས་འགྲོ་གི་མ་རེད། རྒྱུ་དེ་མ་བསགས་ན་ཨེ་ནས་འབྲས་བུ་དེ་ཡོང་ཡས་ཡོད་མ་རེད། འབྲས་བུ་ཡོང་ཡས་ཡོད་མ་རེད། བདེ་འགྲོ་ལྷ་མིན་གྱི་གོ་འཕོ་མཐོ། ཨེ་བདེ་འགྲོ་ལྷ་མི་གི་གོ་འཕང་ཐོབ་ན་ག་རེ་བྱེད་གི་རེད་ཟེར་ན་ཨེ་ནས་བདེ་འགྲོའི་གོ་འཕང་ང་རང་ཚོ་མི་ཡི་ལུས་རྟེན། ལྷ་ཡི་ལུས་རྟེན་ཟེར་དེ་འདྲ་ཡོད་རེད། དེ་ཚོ་ཐོབ་པ་ཡིན་ན་ཁོ་བཟང་པོ་ཅིག་རེད་པ་ཟེར་ན་སྤྱིར་བཏང་ནས་ཆོས་སྒྲུབ་པ་ལ་ཆ་རྐྱེན་ཕུན་སུམ་ཚོགས་པ་ཡོད་ཁེ། ཆོས་སྒྲུབ་པ་ལ་སྣོད། སྣོད་ཀྱི་དཔེ་ཡག་ཤོས་ཡག་ཤོས་དེ་རེད། ལུས་རྟེན་དེ་རེད། ཡིན་ན་ཡང་ཁོ་ལ་སྡུག་བསྔལ་ཡོད་རེད་བ་སྡུག་བསྔལ་མེད་མ་རེད་བ། མི་ལ་སྡུག་བསྔལ་ག་ཚོད་འདུག། ང་རང་ཚོ་དང་པོ་སྐྱེ་དུས་ཁོ་ལ་སྡུག་བསྔལ་ག་ཚོད་འདུག། བར་དུ་ན་དུས་ཁོ་ལ་ག་ཚོད་འདུག། ཨ་ནི་ཡར་རྒས་དུས་དེ་ལ་སྡུག་བསྔལ་ག་ཚོད་འདུག་ཐ་མ་ཤི་དུས་ཁོ་ལ་ག་ཚོད་འདུག།

དེ་འཁོར་བ་གྱི་སྡུག་བསྔལ་ཟེར་རྒྱུ་ཡིན། འཁོར་བ་དེ་སྡུག་བསྔལ་སེམས་རྒྱུ། ཚོང་རྒྱག་ག་འགྲོ་ནས་ཁེ་བཟང་ཡག་པོ་ཅིག་ཨེ་ཡོང་བསམས་ཚོང་རྒྱག་ག་འགྲོ་འགྲོ་དཀའ་ལས་བྱས་ནས་ཁེ་བཟང་ཅིག་ཡོང་ཡག་མེད་པ་བྱས། ཡང་འགའ་ཞིག་འགའ་ཤས་ཁེ་བཟང་ཡོད་མེད་སྐོར་ལ་བུ་ལོན་ཆགས་ཀྱི་ནས། མི་ཚེ་ཁོ་རང་བུ་ལོན་སེལ་མ་ཐུབ་པ་བྱས། ཨ་གནས་ཚུལ་ཅིག་དེ་ལ་ལུང་པ་ནང་མ་ཆགས་བྱས་ཆུ་ཐོག་ཅག་འགྲོ་དགོས་དོན། དེ་ཚོ་ག་རེ་རེད་ཟེར་ན། ཡག་ཅིག་འཚོལ་ག་འགྲོ་བ་དེ་ཡག་དེ་མ་རག་བྱས་སྡུག་པོ་ཅིག་རག་པ་རེད་པ། སོ་སོ་ལ་དགོས་བ་དེ་མ་རག་བྱས་མི་དགོས་མཁན་ཅིག་རག་པ་རེད་པ།